གཉེན་སེམས་མི་འཆམ་ད་ཕན་སེམས་འདི་ཚོ། ངེད་ཀྱི་འདི་བཟོད་མེད་ཀྱི་ལུག་རྒྱུག་འདི་ཚོ་ཆེ་ཕམ་སྤུན་ཆ་འདི་ཚོ་གི་མནའ་མ་སེམས་མའི་སེམས་གཙུག་ཏུ་ཉན་བྱེད་མི་དགོས་ལས་པས་ཆེ་ཕམ་སྤུན་ཆ་འདི་ཚོ་ལས་ཤ་བཀའ་དྲིན་ཆེ་ཟེར་ཞུ་ནི་ཡིན། ཁ་ཆེ་བོ་ར། ད་རེས་ང་གི་སྐྱོན་བཅོས་བཀའ་མ་ལྷབ་ཀྱི་ཧེ་མ་ཆེ་ག་ར་ལུག་ར། ང་ཅེ་ལུག། བུའུ་གི་ང་ཅེ་ལུག་སོ་ཏབ་ད་ལུག།

འདི་གསུམ་ཆེད་ང་ཅིག་གི་ལ་ལན་ཐབས་སྡིག་པའི་ཧོམ་རུ་བྱེད་པའི་ཅིན་འདི་གི་ནར་མའི་ང་ཅི་ལུ་ཡ་ཀེ་མི་ཏཱ་སི་ལ་བི་གི་ལུ་རྒྱུ་ང་ཅི་ཚུ་གི་ཧ་ཀོ་ད་ཁ་ཆེ་བ་ར་ང་ཅེ་ཕམ་པིན་ཆ་འདི་ཚུ་ལུ་ཨེ་ན་མ་སི་མེ་གི་འདི་སི་མེ་གི་བུའི་གི་ང་ཅི་ལུ་སོ་ཐབས་སྡིག་ཧོམ་རུ་བྱེད་པའི་ཅིན་ད་བུའི་གི་མ་ད་པ་ལུ་འདི་སི་མེ་རོ་ཆི་ཅང་ཆི་འདི་སི་མེ་རོ་ཆི་ན་མ་སི་མེ་གི་འབྲུ་སི་སི་ཡང་ཆི་བ་འདི་སུ་ནམ་སི་ཆུའི་འདི་ཧོམ་ད་ལུ་འདི་རོ་ཆི་འདི་ཚུ་ཨེ་ང་ཅི་ལུ་སོ་ཐབས་སྡིག་སྦྱོང། འདི་སུ་མེད་ཀྱི་སོ་ཐབས་སྡིག་པའི་ཧོམ་དག་ལུ། འདི། རོ་ཕྱི་ན་མ་སེམས་ཆུའི་སྡིག་ཧོམ་དག་ལུ། ཨ་ཧེ་འདི་ཆེ་སེ་ང་ཅི་གི་འདི། རོ་ཕྱི་ལུ་ཐོང་སྡིག་པའི་ང་ཅི་གི་འདི། ཕ་ལུ་ཡ། ང་གི་སོ་ཐབས་སེ་ང་ཅི་ཕ་སྤྲོད་མ་སྤྲོ། ང་ཅི་གི་ཁོ་ལུ་སྦོ་མི་ཆབ་མེད་ན། འདི་གི་ཏིང་ལེ་དུ་རུ་ར། ང་ཅི་གི། འདི་སུ་མེད་ཀྱི།

དགའ་བྱའི་ཆ་ལུགས་གནོད་པ་སྦགས་ཏེ་མེའོ། དེ་གནོད་པ་སྦགས་ཏེ་འོ་མའི་འབྲུ་སིལ་སིལ་གྱི་ཉེན་ཁའོ་ཅི་ཡུ། འདི་སྦུབས་འདི་གི་ཡན་ཆད་པ་འདི་འཇམ་འདི་གི་ཆ་ལུགས་དུང་ཕུད་རྡོ་རྗེ་ལྕགས་འདི་འོ་མ་རུ་བྱེད་པ་ཅིན་བྱེད་ཀྱི་སོ་བདེ་བྱང་འདི་གི་ཉེན་ཁའོ། འདི་སོ་མེད་ཀྱི་བྱད་ཀྱི་ཕམ་པིན་ཆ་འདི་ཚུལ་བས་བརྡབས་པའི་གོ། འདི་གི་སྟེང་ལས་བྱེད་ཕམ་སྤུན་ཆ་དུས་ཚོད་ཀྱི་དོ་རུ་ར། སྣ་མ་ས་མའི་སྦྲུལ་སིལ་སིལ་གྱི་ཉེན་ཁ་ཆེ་གི་མ་བོད་མ་བྱུམ་གྱི་ཧེ་མ་ལེ་ར། འདུས་སུ་མེད་གི་ང་ཆེ་ལུ་དོམ་གྱི་སོ་བཏབ། ཡང་ཅིག་པ་འདུས་སུ་མེད་གི། བྱུས་ལུས་དུས་ཚོད་ཀྱི་བྱུས་ལུས་སེ་ལབ་དང་ལུ་བཏབ་བྱུས་ལུས་སྣ་མ་ས་སྦྲུལ་སིལ་སིལ་གྱི་ཉེན་ཁ་བག་གི་འོ་མི་བྱས་ཡུལ། འདི་གའི་ང་ཆེ་ལུ་སྣ་མ་ས་མེད་གི་སྦྲུལ་སིལ་སིལ་གྱི་ཉེན་ཁ་བག་གོ་མི། འདེ་མེད་ཚེ་ང་ཆེ་ཆུ་སྣ་ལུ་ང་ཆེ་འཇོག་དང་ལུ་ང་ཆེ་གི་ཤར་སེ་ང་ཆེ་ལུ་སོ་བཏབ་མི་གི་འདུས་སུ་མེད་གི་ཉི་ཡ་བཅས་ཡུལ།

འདི། ནུ། འདི་ཚུགས་ཀྱི་སྡུག་མིན་མ་རེད། འདི། བུ། འདི་ཚུགས་ཀྱི་སོ་བཏང་མ་རེད་ཟེར་ང་བྱད་མི་འདི་ཚུགས་ཀྱི་ལྟད་མི་མེད་ན། འདི་ཅམ་གྱི་མ་གཏོགས་འདི་ཚུགས་མའི་དོམ་འདི་ཚུགས་ང་བྱད་ཀྱི་གདོང་བཞག་འདི་ཟག་ཡིན་མ་རེད། དེ་ལས། འདི་ཚུགས་མའི་གི་རོ་ཆི་ཆུ་ལོ་འདི་ཚུགས་འོང་ཞིམ་ད་ང་བྱི་ལོ་སོ་བཏང། སེ་བསླབ་འདི་གི་བས། འདི་ཚུགས་མའི་ཆུམ་ད་དུས་འདི་བས་བྱད་ཀྱི་མ་སྒྲུབ་བ་ལུ།

བེ་ར་བེ་རུ་ར། དུས་སུ་མེད་ཀྱི་གདོང་མཁལ་མ་རྣལ་མ་སེམས་མེད་ཀྱི་ཁྲག་བཟའ། དུས་སུ་མེད་ཀྱི་བྱ་ར་ཀྱི་གུ་དོ་ཁ་ལེ། དུས་སུ་མེད་ཀྱི་ཁྲག་དུས་སུ་འཐེན་ནོ་མི་གོ་ལེ་བས་ཆེ་ཕམ་སྤུན་ཆ་དུས་སུ་ཀྱི་སྨན་ཁ་ན་ལུ་ཀའི་གོ། དུས་སུ་མེད་སྨན་ཁ་ན་ལུ་ཀའི་དུས་ཀྱི་བས་ད་ག་ཅི་ཀྱི་སོ་ད་ད་པི་ན་དུས་སུ་འདི་ག་ཀྱི་སོ་ད་ད་པི་ན་འདི་ལས་ཞོབ་འདུག་ག་ཡང་བྱིས་པ་འདི་རྣལ་མ་སེམས་མེད་ཀྱི་ཆུའི་དུས་འདུག་ག་འདི་ལས་ཞོབ་བས་ཆེ་ཀྱི་ཧ་གོ་ཤིམ་ད་ཡ Doctor ར་བེ་རུ Nurse ར་བེ་རུ་ཆེ་ཀྱི་ལས་ཞོབ་བས་འདི་སྨེ་ཁ་སེ་འདི་གི་བའི་རླབས་ཁོ་རླབས་འདི་གི་བའི་འདི་འདི་གི་འདི་ཁ་ལུ། བྱེ་གི་ཁྲག་ཐེ་མི་ན་ལུ་འདི་སྨན་ཆུ་སྦེ་གོ་སྨན་ཆུ་མ་བོད་གི་ཧེ་མ་ལ་ཆུ་ཆུ་ཤིམ་ད་ཆུ་ཆུ་ད་ལུ་ང་བྱེ་གི་འདི་སྨེ་གི་ཆུ། ང་བྱེ་གི་ཁྲུས་རྟ་འདི་གི་བའི་ར་ང་བྱེ་གི་དང་མ་ལེ་ར་ང་བྱེ་གི་ཆུ་ཚ་སྟོམ་གི་ར་ཆུ་ཆུ་གོ་དེ་ལ་བའི་ལྕམ་ཅི་ང་བྱེ་གི་ན་ན་ཡུལ་མེ་གི་ནེ་འབྲུ་སི་སི་འདི་ཚུགས་ཕབ་ཕྱི་ཁ་བསྟན་ཤིམ་ད་ལུ་ང་བྱེ་ཚུ་ལུ་སྨན་ལུགས་འདི་བའི།

ད་རེས་ན་བ་གིས་ལས་རིམ་གྱི་ནང་ཞིང་ཆེ་ཕམ་སྤུན་ཆེ་དུས་ཚོད་ཀ་ར་ལུ་སྐུ་གཟུགས་བཟང་པོ་དང་འཁྲིད་བསྡད་པས་ད་རེས་ལོག་དུས་ཆེ་ཀ་ར་ལུ་མནའ་མ་ས་མེད་ཀྱི་སེམས་གི་ཏོག་ཏོག་དགའ་ཏོག་ཏོག་བས་ཆེ་ཕམ་སྤུན་ཆ་དུས་ཚོད་དོ་རུ་ར་ང་བཅས་ཀྱི་ཀ་ལུ་ཉན་ནི་གི་དེ་ལུ་ཆེ་ཕམ་སྤུན་ཆ་དུས་ཚོད་ཀྱི་མནའ་མ་ས་མེད་ཀྱི་སེམས་བཙུགས་དུས་ཉན་བྱེད་མི་གོ་ལ་བས་ལས་ཤ་ཀ་དྲིན་ཆེ་ས་ཞུ་ནི་ཨིན། ད་རེས་ཆེ་ཕམ་སྤུན་ཆ་དུས་ཚོད་མནའ་མ་ས་མེད་ཀྱི་མངལ་གྱི་ལོག་ཆི་ལོག་ཆི་ར།

འདི་སྐྱོན་ཅིག་ལ་མ་སྦས་ཕྱི་ལབ་ཀོ་མི་དོན་དུ་འདི་ག་ཨི་མོ། འདི་བྱམས་ཆིག་མེན་དོ་རུ་འདི་ལབ་འདི་ག་ག་གི་ལབ་ཨི་མོ། ང་ཅི་མིག་འདི་ཆུ་ལུ་ནམ་མ་སེ་མེ་གི། མ་སྦས་ཕྱི་ལབ་པི་དོན་དུ་འདི་ག་ར་གི་ང་ཅི་ལུ་ནམ་མ་སེ་མེ་གི། ཀ་ངལ་ན་ལུ་བཙུག་པི་ཨིན་སེ་ལུ་རྒྱུ་འདི་ང་ཅི་བཅུག་གི་ཧ་གོ་འདི་བའི་གུ། དོ་རུ་འདི་བྱམས་ཆིག་མེན་དོ་རུ་ར།

མཱ་ཤི་ཀ་པ་དུས་ཚོད་ཡང་ཅིག་ང་ཅིག་ཀྲིས་ཅན་སི་ལ་བིན་དུས་ཚོད་མི་དུས་ཚོད་ཀྱི་སེམས་དེ་ག་ཅིག་གི་སྐུ་ལས་ཁོ་གི་དེ་སེམས་ཀྱི་ནང་ན་ལོ་ཡུལ་མིག་གི་ལོ་རྒྱུས་དུས་ཚོད་མཇུག་མོ་དེ་གི་ག་ཅིག་གི་སྒོ་ལས་པའི་ང་ཅིག་ཕམ་སྤུན་ཆ་དུས་ཚོད་ལས་སྣ་མ་སོན་ལས་གཞོམ་བྱིས་པའི་རྟེན་དེ་བས་སྣང། འདི་ཅོག་ར་ཆིབས་པའི་ར། ང་ཆེ་ཕམ་པིན་ཆ་འདི་ཚོའི་ལས། ང་ཆེ། འདི། ལུས་རྒྱུ་འདི་ཚོའི་གཤེགས་བསྟི་བའི་ཡོབ་དང་ཐིན་འདི་བའི། མནའ་མ་ས་མེད་ཀྱི། སྐྱོན་ཆོས་ཀྱི་བཀའ་དྲིན་གྱིས་སྒོ་ལས་པའི། ང་ཆེ་གི། ན་ན་ལོ་ཡུལ་མིན་གྱི་ལུས་རྒྱུ་འདི་ཚོའི། ཧ་གོ་བསྲུབས་ཀྱི་དབང་དང་སྟོབས། ཆེ་ཕམ་པིན་ཆ་འདི་ཚོའི་ལས། མནའ་འོང་སའི་གཞུང་དག་ཡིན། འདི་ཅོག་ར་ཆིབས་པའི་ར། འདི་སུ་མེད་ཀྱི་ཡོབ་ད་ཏི་ནི་བས་ང་ཅི་ཚོད་ཀྱི་དོ་རུ་ར། འདི་སུ་མེད་ཀྱི་ལ་ཡ་ལིང་ཤི་ནལ་བ་ང་ཅི་ཏག་ཏི་ཅོག་ད་ལུ་མ་གྲོ་མ་གྲོག་གི་ལུ་ཅུ་དི་ཚུ་ཧ་གོ་དི་བས་ཡུ། འདི་ཅོག་ར་ཅི་བེ་ར། འདི། ལུ་ཅུ་དི་ཚོས་བྱེ། སེམས་བཙུག་དི་བས་ཉེམ་ད་ཏི་ནི་བས་བྱེ་གི་ན་ན་ལེ་ར་སྣུག་སོམ་མ་གྲོ་མ་གྲོག་ཅི་ཏང་དི་བས་འོང། འདི་མ་གྲོ་གི་ལ་ལེན་དི་ཐབ་དི་འོམ་ད་ཏི་ནི་བས་ཀན་ཅོད་ཀྱི་ན་མ་སེ་མེད་ཀྱི་བྱི་ལབ་གི་གུ་བྱི་ལབ་བྱེ་ག་རོ་ལུ་ནང་སེ་ཤུ་ནི་ཨིན། འདི་ཅོ་ར་ཅི་པི་ར། ཏོ་རུ་ར། ལོག་ཅི་ལོག་ཅི་ར་ང་ཅི་གི་ཤུ། འདི་སུ་མེད་གི་རྨི་ལམ་ཤུ་གས་རྨི་ལམ་ཤུ་ད་ལུ་ཆེ་གི་རྨི་ཏོ་ཙུམ་ཤིམ་ད། ཅི་སྐྱོན་བཅོས་གི་ཆེ་གི་སེམས་གི་ལ་ན་ན་ལུ་ལ་ག་ཅི་ཀོ་ལེ་བེ་གོ་བི་ན་འདི་གི་ཀོ་ལེ་སྐྱོན་བཅོས་གི་ཆེ་ག་ར་ལུ་ཏན་འདི་བེ་ན། ཤུ། ཅག་བྷིན་ཙོ་ཡོ་ཤི་མ་ཤི་ཀ། གཉན་སེ་མི་བྱམས་ད་བིན་སིམ་འདི་ཚོ་ག་ར་ལུ། སྐྱོན་བཅོས་ཆེ་ར་གི་ག་ཏེ་བེ་འདི་སུ་མེད་གི་རྨི།